ད་སྤྱིར་གི་ཡིན་གྱི་ན Podcast ཟེར་གོ་ནོ་འདི། ཅིག་འཛམ་གླིང་གི་ཐད་ནས་བཤད་ན་ཅིག་ཁྱབ་རྒྱ་ཆེ་ནི། ཚང་མ་གི་དགའ་བསུ་ཐོབ་གོ་ནི། དེ་མོ་གི་སྟེགས་བུ་ཟིག་རེད། དེ་གི་ཡིན་ན་ཡང་ཅིག་ང་ཚོ་བོད་ནང་ནས། འདི Podcast ཟེར་གོ་ནོ་འདི་ཅིག་རྒྱུས་ལོན་ཡོད་ནོ་ཕལ་ཆེར་ཉུང་ཉུང་ཟིག་མ་གཏོགས་ཡོད་ཀྱི་མ་རེད་བསམ་གི་ཡོད།

དེ་ནས་ཁུ་ཟེར་གོ་ནོ་དེ་ཁུ་རན་ཟེར་གོ་ནོ་འགྲུལ་བ་ཟེར་གོ་ནོ་ཁུ་བོ་ཁུ་ཟེར་གོ་ནོ་དེ་མོ་ཟེར་གོ། ད་སྤྱིར་གི། ད་ང་ཚོ་བོད་སྐད་ཀྱི་ལམ་ལམ་ནས་ཡིན་གྱི་ན་དེ་འདི་ད་རུང་བསྒྱུར་མེད་གི་ད་ལྟ་གི། Podcast Podcast ད་ད་དེ་འདྲ་བཟོས་ན་མི་ཆོག་རྒྱུ་མེད་གི་ད་ཁ་སང་དེ་རིང། ཨོ་ད་དེ་གི་ནང་དོན་གྱི་ཆ་ནས་ཡིན་གྱི་ན་རྣམ་པ་གཉིས་བཀོད་སྒྲིག་བཞག་རྣམ་པ་དང་མོ་དེ་བཅར་འདྲི་གི་ཅིག། དེ་གི་རྣམ་པ་གཉིས་པ་མོ་དེ་བཤད་རྒྱུད་གྲལ་དུ་སྤེལ་དགོས་ནོ་གི་རྣམ་པ་ཡིན། རྣམ་པ་དང་མོ་བཅར་འདྲི་གི་རྣམ་པ་ཡིན་ན། གཙོ་བོ་ཆི་ཟིག་བཅར་འདྲི་བྱེད་ཟེར་ན། འདི་གི་རང་བྱུང་ཚན་རིག་ར་སྤྱི་ཚོགས་ཚན་རིག་ཁྲོད་ནས་སློབ་སྦྱོང་བྱས་ཡོད་མཁན་གྱི་ཞིབ་འཇུག་སློབ་མ་འབུམ་རམས་པ་ར་དགེ་རྒན་དེ་ཚོ་ཡིན་གྱི་ན། ཁོ་ཚོ་གི་སློབ་སྦྱོང་གི་ཉམས་མྱོང་ར་དེ་ནས་ཡིན་གྱི་ན་ཁོ་ཚོ་དམིགས་བསལ་གྱི་རིག་ཚན་དེ་ང་ཚོ་ལ། སྐོར་དེ་མོ་ཡིས་ཅིག་ངོ་སྤྲོད་ཟིག་བྱེད་རྒྱུ་དེའི་ཕྱོགས་བ་ཡིན། དེ་དང་ཞོར་གཅིག་ཏུ་ཡིན་གྱི་ན་ཁོ་ཚོ་གི་རིག་ཚན་དེ་དག་སློབ་སྦྱོང་བྱེད་དགོས་ན་དམིགས་བསལ་གྱི་དཔེ་ཆ་གང་དག་བལྟས་ན་ཅིག་ཧྲ་ནི་ན། འོ་ད་དེའི་ཕྱོགས་ཁ་བརྡ་རྒྱུ་འཆར་གཞི་ཡིན། དེ་ནས་རྣམ་པ་གཉིས་པ་མོ། བཤད་རྒྱུ་གི་རྣམ་པ་དེ་ཅི་འདྲ་ཟིག་ཡིན་ཟེར་ན་ད་ཁ་སང་དེ་རིང་གི་སྤྱི་ཚོགས་ཚན་རིག་ར་དེ་གི་རང་བྱུང་ཚན་རིག་གི་སྐོར་གྱི་དཔེ་ཆ་ར་དེ་ནས་དཔྱད་རྩོམ་དེ་ཚོ་བལྟས་ནོའི་རྗེས་ནས། དེ་མདོར་བསྡུས་ཟིག་ངོ་སྤྲོད་ཟིག་དང་ཡིན་གྱི་ན་དེ་དྲན་ཚུལ་ར་ང་ཚོ་མྱོང་ཚོར་ཆི་འདྲ་ཟིག་ནོ། དེའི་ཕྱོགས་ནས། ཁ་བརྡ་འདྲ་ཡིས། དེ་མོ་གི། བཤད་རྒྱུ་གི་རྣམ་པ་ཡིས་ང་ཚོ་གཏོང་རྒྱུ་ཡིན། འོ་ད་མཐར་ཐུག་སོང་ན། སྟེགས་བུ་འདི་གི་ལེ་ཚན་བཀོད་སྒྲིག་ཡིན་གྱི་ན་ད་སྤྱི་ཚོགས་ཚན་རིག་ར་རང་བྱུང་ཚན་རིག་ཅན་པོ་གི། ད་ཨ་རིག་ཚན་གསར་བ་འདི་ཚོ་ང་ཚོ། མི། ཉན་མཁན་པ་ཚོ་ངོ་སྤྲོད་ཟིག་བྱས། ད་འདིའི་ཕྱོགས་ནས་ཡིན་གྱི་ན་མང་ཟིག་རྒྱུས་ལོན་ཡོང་རྒྱུ། གཙོ་བོ་འཆར་གཞི་དེ་ཡིན། ད་ཚང་མ་ཤེས་གསལ་ལྟར་ཡིན་གྱི་ན། སྤྱི་ཚོགས་ཚན་རིག་ར། རང་བྱུང་ཚན་རིག་གི། འདི་གི། རིག་ཚན་འདི་ཚོ་ཡིན་གྱི་ན། ང་ཚོ་མཚོན་ན་ཞིག་གི་ཁ་སང་དེ་རིང་གི་སྤྱི་ཚོགས་འདི་ཞེ་གི་མཁོ་ནི། ཅིག་ང་ཚོའི་འཚོ་བ་དང་འབྲེལ་བ་ཡོད་ནི། དེ་མོ་ཟིག་རེད་ལ། དཔེར་ན་སྤྱི་ཚོགས་རིག་པ་ལྟ་བུ། མིའི་རིགས་རིག་པ་ལྟ་བུ། སློབ་གསོ་རིག་པ་ལྟ་བུ། དེ་ནས་ཡིན་གྱི་ན། འདི་རང་བྱུང་ཚན་རིག་ཁྲོད་ནས། ཡིན་གྱི་ན་སྐྱེ་དངོས་རིག་པ་ལྟ་བུ། དེ་གི། ཆི་ཟེར་གོ་ནི་རེད། ད་རྫས་འགྱུར་རིག་པ་ཟེར་གྱི། དེ་ཚོ་ཚང་མ་ང་ཚོའི་འཚོ་བ་དངོས་དང་འབྲེལ་བ་ཡོད་གི། འོ་ད་དམིགས་བསལ་གི་ཡིན་གྱི་ན་སྤྱི་ཚོགས་ཚན་རིག་ཟེར་གྱི། དེ་གི་རང་བྱུང་ཚན་རིག་གི་འདིའི་ཕྱོགས་བ། སྤྲོ་བ་ཡོད་མཁན་གི་སློབ་མ་ཡིན་ན་ཆོག་གི་ད་སྒེར་ནས་མཚོན་ན། རྒྱུས་ལོན་བྱེད་ན་འདོད་ན་ད་ང་ཚོ་གི་སྟེགས་བུ་འདི་ཀོ། འདི་དོ་ཁུར་བྱས་ར་དེ་གི་མ་འོངས་པར་མུ་མཐུད་དུ་ཡིན་གྱི་ན་ང་ཚོའི་འདིའི་ཕྱོགས་གི། ལེ་ཚན་བཀོད་སྒྲིག་རྒྱུ་ཡིན། ད་གལ་ཏེ་ཁྱོད་རང་དམིགས་བསལ་གྱི་ཅིག་བསམ་འཆར་འདྲ་ཡོད་ན་ད་ང་ཚོ་འབྲེལ་གཏུག་བྱེད་རོགས་ང་ཚོ་ཡང་དེ་བཞིན་དུ་མང་བོ་ཡིས་ལེ་ཚན་དུ་བཟོ་ཅིག། དགོས་མཁོ་དེ་ར་བརྗེ་རྒྱུ་རེད་དང་ཡིན་གྱི་ན་མུ་མཐུད་དུ་དག་བོ་འདི་ཐོང་དགོས་ཀྱི་ཡིན། ད་དེ་ནས་ཡིན་གྱི་ན་དེ་རིང་གི་ལེ་ཚན་འདི་ནས་མཚམས་འཇོག་རྒྱུ་ཡིན་མཇུག་མཐར་ཁྱེད་རྣམ་པ་བཀྲ་ཤིས་བདེ་ལེགས་ཡོང་བའི་སྨོན་འདུན་ཞུ།